དེ་ཡན་ཆད་ལ་གསུམ་མམ། དེ་ཡན་ཆད་ལ་ཉེས་བྱས་བཤགས་པར་བྱ་སྟེ། བཤགས་པར་བྱ་སྟེ་མདུན་དུ་འདུག་ནས། ཐོག་མར་ལྟུང་བ་གང་བྱུང་བའི་དངོས་པོ་བརྗོད་དེ། དེ་ནས་འདི་སྐད་ཅེས། ཚེ་དང་ལྡན་པ་དགོངས་སུ་གསོལ་བདག་མིང་འདི་ཞེས་བགྱི་བ་ལ། ཇི་སྐད་བཤད་པའི་བརྗོད་པའི་ཚིག་གིས་ཡོངས་སུ་བརྗོད་པའི་གཞི་ལས་བྱང་ཆུབ་སེམས་དཔའི་འདུལ་བ་དང་འགལ་བའི་ཉེས་བྱས་ཀྱི་ནོངས་པ་བྱུང་སྟེ། ཉེས་བྱས་གང་དང་གང་ཡིན་ནམ་ཉེས་བྱས་ཀྱི་མིང་སྨོས་ནས། ཉེས་བྱས་ཀྱི་ནོངས་པ་བྱུང་སྟེ་ཞེས་བརྗོད་ལ། ལྷག་མ་ནི་དགེ་སློང། ཉེས་བྱས་འཆགས་པ་ཇི་ལྟ་བ་བཞིན་དུ་ཇི་ལྟ་བ་དེ་བཞིན་དུ་བརྗོད་པར་བྱའོ། དེ་ལ་ཉེས་བྱས་ཀྱི་ནོངས་པ་ཞེས་པའི་འོག་ཏུ་ལྟུང་བ་གང་བྱུང་བའི་མིང་བརྗོད་དེ། ནོངས་པ་ཞེས་པའི་ལྟུང་བ་གང་བྱུང་དཔེར་ན་བདག་བསྟོད་དམ་གཞན་ལ་སྨོད་པ་བྱུང་སྟེ་ཞེས་པ་ལྟ་བུའོ། ལྷག་མའི་ཚིག་ནི་འགྲེལ་པ་རྙིང་མ་ལས་དེ་དག་ཚེ་དང་ལྡན་པ་རྣམས་ལ་བདག་འཆགས་ཤིང་མཐོལ་ཏེ་མི་འཆབ་བོ། བཤགས་ཤིང་མཐོལ་བས་བདག་བདེ་བ་བདེ་བར་གནས་པར་འགྱུར་གྱི། མ་མཐོལ་ཞིང་མ་བཤགས་ན་བདེ་བར་གནས་པར་མི་འགྱུར་རོ། ཁྱོད་ཀྱིས་འདི་རྣམས་ཉེས་པར་མཐོང་ངམ་ཞེས་སྨྲས་ན། མཐོང་ཞེས་སྨྲ་བར་བྱའོ། ཕྱིས་ཀྱང་སྡོམ་པར་བྱེད་དམ་ཞེས་སྨྲས་ན་ཆོས་བཞིན་འདུལ་བ་བཞིན་དུ་ཤིན་ཏུ་ལེགས་པར་སྤྱིས་ནོད་པར་བགྱིའོ་ཞེས་དེ་ལྟར་ལན་གཉིས་ལན་གསུམ་དུ་བརྗོད་པར་བྱའོ་ཞེས་གསུངས་སོ། འགྲེལ་པ་གསར་མ་ལས་ནི་སར་འགྲེལ་པར་ཤེས་ཤིང་མཐོང་ལ་དྲན་ན་ཆོས་བཞིན་འདུལ་བ་བཞིན་དུ་ཤིན་ཏུ་ལེགས་པར་སྤྱིས་ནོད་པར་བགྱིའོ་ཞེས་བཤད་ལ། དེའི་ཚེ། ལུས་ཀྱི་སྤྱོད་ལམ་ཇི་ལྟ་བུ། ཇི་ལུས་ཀྱི་སྤྱོད་ལམ་ཇི་ལྟར་བྱ་བ་ཡང་དེ་ཉིད་ལས། དེ་རྣམས་ལ་ཐལ་མོ་སྦྱར་ཏེ་ཕྱག་བྱས་ལ་དམའ་བའི་ཕྱོགས་སུ། ཙོག་ཙོག་པོར་འདུག་སྟེ་ཐལ་མོ་སྦྱར་ནས་ཞེས་གསུངས་སོ། འགྲེལ་པ་གཞན་རྣམས་སུ། སྡོམ་མམ་ཞེས་དྲིས་པའི་ལན་དུ། ལེགས་པར་བསྡམ་པར་བགྱིའོ་ཞེས་པ་ཙམ་ཞིག་བཤད་དོ། ཀུན་དཀྲིས་ཆུང་ངུས་ས་ཕམ་པའི་གནས་ལྟ་བུའི་ཆོས་བྱུང་བ་དང་དེ་ལས་གཞན་པའི་ཉེས་པ་རྣམས་ནི་གཅིག་གི་མདུན་དུ་བཤགས་པར་བྱ་སྟེ་ཆོ་ག་ནི་སྔར་ལྟར་རོ། གང་གི་མདུན་དུ་བཤགས་པར་བྱ་བའི་གང་ཟག་མཐུན་པའམ་བཤགས་ཡུལ་འོས་པ་མེད་ན། ཕྱིན་ཆད་མི་བྱ་བར་སེམས་བསྐྱེད་པར་བྱ་ཞིང་ཕྱིན་ཆད་ཀྱང་བསྡམ་པར་བྱའོ། དེ་ལྟར་བྱས་ན་ཉེས་པ་དེ་ལས་འབྱུང་ངོ། ཞེས་བྱ་ཡི། འདི་ལ་ཛི་ན་པུ་ཏྲ་སོགས་ཀྱིས་བྱིན་གྱིས་བརླབས་པས་ཉེས་པ་མེད་པར་སྟོན་པ་ནི་དོན་མ་ཡིན་ནོ། དེ་དག་ཀྱང་སྡོམ་པ་ཉི་ཤུ་པར་སྡོམ་པ་སླར་ཡང་བླང་བར་བྱ། ཟག་པ་འབྲིང་ནི་གསུམ་ལ་བཤགས། གཅིག་གི་གཅིག་གི་མདུན་དུ་ལྷག་མ་རྣམས། ཉོན་མོངས་མི་མོངས་བདག་སེམས་བཞིན། ཞེས་པས་བསྡུས་ནས་གསུངས་སོ། དེ་ལ་རྐང་པ་ཐ་མའི་དོན་ནི་ཉོན་མོངས་དང་ཉོན་མོངས་ཅན་མ་ཡིན་པའི་ཉེས་བྱས་རྣམས་ནི་མཐུན་པའི་གང་ཟག་མེད་ན་རང་གི་སེམས་གཅིག་ཏུ་ཁྲེལ་ཡོད་པ་དང་ངོ་ཚ་ཤེས་པ་དང། དུལ་བ་དང་ཞི་བ་དང་ཕྱིས་མི་བྱ་བའི་བསམ་པ་ཅན་དཔང་དུ་བྱས་པ་ལ་བྱས་ལ། བཤགས་པར་བྱ་བ་དེ་བཞིན་དུ་གང་ཟག་གཅིག་གི་མདུན་དུ་ཡང་བཤགས་པར་བྱའོ། རང་གི་སེམས་བཞིན་དུ་ཞེས་པ་ནི། དཔེ་བསྟན་པས་ཀྱང་ཉེས་པ་གསོ་བའི་ཐབས་གཞན་བསྟན་ཏོ། ཞེས་སློབ་དཔོན་ཞི་བ་འཚོས་བཤད་བྱས་ཏེ་ཤེས་བྱེད་དུ་མཐུན་པའི་གང་ཟག་མེད་ན་ཞེས་སོགས་དྲངས་ནས་ཚུལ་དེ་ཟག་པ་ཆུང་འབྲིང་ལ་ཡང་སྦྱོར་བར་བཞེད་དོ། དེ་ལ་སློབ་དཔོན་བྱང་ཆུབ་བཟང་པོས་ཟག་པ་ཆུང་འབྲིང་གི་ལྟུང་བ་དང་ཉེས་བྱས་གཞན་རྣམས་ནི་ཕྱིར་བཅོས་པའི་ཚུལ་གཏན་མི་མཚུངས་ཏེ། འདི་ལྟར་ཆུང་འབྲིང་གཉིས་ནི་གནས་དེར་གསུམ་དང་གཅིག་མ་རྙེད་ཀྱང་གཞན་དུ་འཚོལ་དགོས་ལ། ཉེས་བྱས་ལ་ནི་གཞན་གནས་དེར་གང་ཟག་གཅིག་མ་རྙེད་ཀྱང་གཞན་དུ་འཚོལ་མི་དགོས་ཏེ། རང་སེམས་ལ་བསྡམས་པའི་སྒོ་ནས་ལྡང་བའི་ཕྱིར་ཟ་མ་ངེས་ལ། སྔ་མ་གཉིས་ནི་ངེས་པའོ། དེ་ལྟར་མ་ཡིན་ན་གསུམ་ལ་ཞེས་པ་དང་གཅིག་གི་མདུན་དུ་ཞེས་ཡུལ་སོ་སོར་ངེས་པར་བཤད་པ། མི་རིགས་པས་གསུམ་ལས་ཉུང་བ་ལ་བཤགས་ཀྱང་མི་འདག་ན། བསྡམས་པས་འདག་པའི་གོ་སྐབས་ག་ལ་ཡོད། བདག་སེམས་བཞིན་ཞེས་བྱང་ས་ལས་མ་གསུངས་སོ། དེ་ལྟར་འདོན་པ་ནི་ལོག་པའོ། བདག་སེམས་བཞིན་དེ་ལྟར་འདོན་པ་ནི་ལོག་པའོ། དེའི་ཕྱིར་ཉོན་མོངས་དེའི་ཕྱིར་ཉོན་མོངས་མི་མོངས་བདག་སེམས་ལའོ། བདག་སེམས་བཞིན་མ་བྱ་བ་བྱས་ཉོན་མོངས། དེའི་ཕྱིར་ཉོན་མོངས་ཉོན་མོངས་མི་མོངས་བདག་སེམས་བདག་སེམས་ལའོ་ཞེས་བྱའོ། བྱང་ས་ལས་ཀྱང་འབྲིང་དང་ཆུང་ངུའི་ལྟུང་བ་ལ་གསུམ་དང་གཅིག་གི་མདུན་དུ་ཞེས་པ་དང་ལྟུང་བ་གཞན་རྣམས་ལ་མཐུན་པའི་གང་ཟག་མེད་ན་སེམས་ཀྱིས་སྡོམ་པར་གསུངས་སོ་ཞེས་འགྲེལ་པ་རྙིང་མའི་ལུགས་སུན་འབྱིན་པར་འགྲེལ་པ་རྙིང་མའི་ལུགས་སུན་འབྱིན་པར་སྣང་ངོ། འདི་ནི་འཐད་པར་མ་མཐོང་སྟེ་བྱང་ས་འཐད་པར་མ་མཐོང་སྟེ། བྱང་སེམས་ལས། ཀུན་ནས་དཀྲིས་པ་ཆུང་ངུས། ཕམ་པའི་གནས་ལྟ་བུའི་ཆོས་བྱུང་བ་དང། དེ་ལས་གཞན་པའི་ཉེས་པ་རྣམས་ནི། གཅིག་གི་མདུན་དུ་བཤགས་པར་རིག་པར་བྱའོ། གང་གི་མདུན་དུ་བཤགས་པར་བྱ་བའི་གང་ཟག་མཐུན་པ་མེད་ན། བྱང་ཆུབ་སེམས་དཔས་བསམ་པ་ཐག་པ་ནས་ཕྱིན་ཆད་མི་བྱ་བར་སེམས་བསྐྱེད་པར་བྱ་ཞིང་ཕྱིན་ཆད་ཀྱང་བསྡམ་པར་བྱའོ། དེ་ལྟར་བྱས་ན་ཉེས་པ་དེ་ལས་བྱུང་ཞེས་བྱའོ། ཞེས་ཟག་པ་ཆུང་ངུའི་ཕྱིར་བཅོས། ཉེས་བྱས་གཞན་རྣམས་དང་ཡང་འདྲ་བར་ཤིན་ཏུ་གསལ་བར་གསུངས་ལ། དེ་རུང་ན་ཟག་པ་འབྲིང་གི་ལྟུང་བ་ལ་ཡང་རིགས་པ་ཤིན་ཏུ་མཚུངས་ཏེ། ཟག་རིགས་པ་ཤིན་ཏུ་ཆུང་སྟེ་བསམ་པས་ལྟུང་བ་ལས་ལྡང་གི། ཆད་ལས་ལ་ངེས་པར་མི་ལྟོས་པ་ལྟུང་བ་ཕྱིར་བཅོས་ཀྱི་སྤྱི་གཞུང་ཡིན་པའི་ཕྱིར་རོ། ཆད་ལས་ཆད་ལས་སྤྱད་དགོས་མོ། བསམ་པས་བཤགས་ན་འགྲིག་པ་ལས་ཆད་ལས་སྤྱད་དགོས་མོ། ཆད་པའི་ལས་ཟེར་ན་ད་འདུལ་བ་ལ་ཡིན་ན་ཆད་པའི་ལས་ཟེར་ན་དམན་སྤྱོད་ལྔ་དང་དུ་ལེན་པ་སྔར་གྱི་སྡོད་ས་དུར་མ་བདེ་བ་དག་གོ་ཡང་ལས་ཀ་ཙག་གི་ཙིག་གི་ཙིག་ཙིག་བྱེད་དགོས་པས་དམན་སྤྱོད་ལྔ་ཆད་ཆད་ལས་ཀྱི་ཉེས་པ་ཟེར། ད་འདུལ་བ་ལ་ཡིན་ན་ཆད་ལས་དེ་ནི་དགེ་སློང། སྒྲོ། ཚོགས་འཚོགས་དུས་ཀྱི་གལ་ཆེན་ཆེ་ཡས་ལ་སོགས་པ་དང་དེ་འབྲེལ་གྱི། དགེ་སློང་གི་ལྷམ་སྟེགས་ཡས་ལ་སོགས་པ་དག་འོ་དེ་འབྲེལ་གྱི་ཆད་ལས་ཀ་རྒྱུ་ཡོད་དེ་འབྲེལ་མེད་ཅེས་ཟེར་ནི་ལ། ཆད་ལས་ལ་ངེས་པར་མི་ལྟོས་པར་ལྟུང་བ་ཕྱིར་བཅོས་ཀྱི་སྤྱི་གཞུང་ཡིན་པའི་ཕྱིར་བྱང་ས་ལས། བདག་སེམས་བཞིན་གྱི་སྒྲ་དངོས་སུ་མེད་ཀྱང་གཅིག་གི་མདུན་དུ་བཤགས་ན་ཡང། འདག་པ་བཞིན་དུ་དེ་མེད་པ་ན་ཨང། ད་དེ་གཅིག་གི་དུས་དེ་གཅིག་པོ་དེ་མེད་ན་ཡང་བདག་གི་སེམས་ལ་བསྡམས་པས་འདག་པར་གསུངས་པའི་དོན་ཡོད་པའི་ཕྱིར་རོ། ཟེར་ཁ་ཅིག་ཉོན་མོངས་ཅན་གྱི་ཉེས་བྱས་རྣམས་ཡུལ་ཡོད་ན་གཅིག་ལ་བཤགས་དགོས་ལ་ཉོན་མོངས་ཅན་མ་ཡིན་པ་རྣམས་ཀྱི་རྣམས་ནི་ཡུལ་ཡོད་ཀྱང་སེམས་ལ་བསྡམས་པས་འདག་གོ་ཞེས་སྨྲ་བ་ནི་མི་འཐད་དེ་ཁྱད་པར་མེད་པར་བྱང་ས་ལས་གསུངས་པའི་ཕྱིར་རོ། དེས་ན་ཟག་པ་ཆུང་འབྲིང་དང་ཉེས་བྱས་ཞེ་ལྔ་ནི་ཡུལ་ཡོད་ན་བསྡམས་པ་ཙམ་གྱིས་ཡུལ་ཡོད་ན་བསྡམས་པ་ཙམ་གྱིས་མི་འདག་པས་གཞུང་ནས་གསུངས་པ་བཞིན་བྱའོ། དེ་དག་ལས་གཞན་པའི་ཉེས་པ་རྣམས་ནི་གང་ཟག་གཅིག་ལ་བཤགས་ན་ནི་ངོ་ཚ་དང་ཁྲེལ་ཡོད་སྐྱེ་སླ་བས་ཤིན་ཏུ་ལེགས། ཤིན་ཏུ་ལེགས་ལ་མ་གྲུབ་ན་ནི། མ་གྲུབ་ན་ནི་རྒྱལ་བ་སྲས་བཅས་བསམས་ནས། བཤགས་པར་བྱ་སྟེ་ཚུལ་ཁྲིམས་ཀྱི་ལེའུ་ལས། བདག་གི་འཁྲུལ་པ་རྣམས་ཀྱང་ཡོངས་སུ་ཤེས་ཤིང་ཉེས་པར་ལྟ་བ་ཡིན་ཏེ་ཤེས་ཤིང་ཉེས་པར་མཐོང་ནས་ཀྱང་གཏོང་བར་བྱེད་པ་ཡིན་ནོ། འཁྲུལ་པ་ཡང་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་དང་ཆོས་མཐུན་པ་བ་རྣམས་ལ་ཉེས་པ་འཆགས་པར་བྱེད་དེ། ཞེས་དང་བྱང་སའི་ལེའུ་བཅུ་བདུན་པ་ལས་ཀྱང། ཡང་འདས་པ་དང་ད་ལྟར་བྱུང་བའི་འཁྲུལ་པ་ཐམས་ཅད་དང་ཉེས་པ་ཐམས་ཅད། དགེ་བའི་བསླབ་པ་འདོད་པ་དང་ལྡན་པའི་སེམས་ཀྱིས་ཕྱོགས་ཕྱོགས་བཅུ་ཐམས་ཅད་དུ་སངས་རྒྱས་བཅོམ་ལྡན་འདས་རྣམས་ལ་སོ་སོར་བཤགས་པར་བྱེད་ལ་གཞན་དག་ཀྱང་དེ་ཉིད་ཡང་དག་པར་འཛིན་དུ་ཡང་དག་པར་འཛིན་དུ་འཇུག་གོ། དེ་ལྟར་རྒྱུན་མི་འཆད་པར་འཁྲུལ་པ་སོ་སོར་ཤེས་ན།

འདི་ལྟ་སྟེ་ཞེ་སྡང་དང་ལྡན་པ་དང་གཏི་མུག་དང་ལྡན་པའོ། དེ་བཞིན་དུ་སྦྱར་ཏེ་ཤཱ་རིའི་བུ་དེ་ལ་བྱང་ཆུབ་སེམས་དཔའ་དྲང་པོས། ཐོག་མའི་ལྟུང་བ། ཐོག་མའི་ལྟུང་བ། ལྟུང་བ་སྡེ་བཅུ་ལས། ལྟུང་བ་སྡེ་བཅུ་ལས། ལྕི་བ་རྣམས་བཤགས་པར་བྱའོ། ལྕི་བ་རྣམས་བཤགས་པར་བྱའོ། དེ་ནས་གང་ཟག། ལྟུང་བ་ཡོད་པ་སྡེ་ལྔ་ལས། ལྟུང་བ་ཡོད་པ་སྡེ་ལྔ་ལས། ལྕི་བ་རྣམས་བཤགས་པར་བྱའོ། ཤཱ་རིའི་བུ་བུད་མེད་ཀྱི་ལག་པ་ནས་འཛིན་པ་དང་མིག་གིས་ལྟ་བ་དང་གནོད་སེམས་ཀྱང་ལྟུང་བ་སྟེ་གང་ཟག་གཅིག་གམ་གཉིས་ལ་བཤགས་པར་བྱའོ། བྱང་ཆུབ་སེམས་དཔའ་མཚམས་མེད་པ་ལྔ་དང་ལྡན་པའི་ལྟུང་བ་དང་བུད་མེད་ལས་ལྟུང་བ་བྱུང་བ་དང། ལག་པ་ལས་ལྟུང་བ་བྱུང་བ་དང་ཁྱེའུ་ལས་ལྟུང་བ་བྱུང་བ་དང། མཆོད་རྟེན་ལས་ལྟུང་བ་བྱུང་བ་དང་དགེ་འདུན་ལས་ལྟུང་བ་བྱུང་བ་དང། དེ་ལས་གཞན་པའི་ལྟུང་བ་རྣམས་ནི་སངས་རྒྱས་བཅོམ་ལྡན་འདས་སུམ་ཅུ།

དེ་ལ་མདོ། དེ་ཉིད་ཀྱི་འགྱུར་ལས་ནི་ཉེས་པ་དང་ཉེས་པ་དང་པོའི་ལྕི་བ་ནི། ཚོགས། བཅུ་ལ་དྲང་པོར་བཤགས་པར་བྱའོ་ཞེས་གསུངས་པ་ལེགས་པས་ཉེས་པ་ལྕི་བ་གཉིས་ཞེས་པའི་དང་པོ་ཞེ་སྡང་དང་ལྡན་པ་ནི་ཡུལ་བཅུ་ལ་འཆགས་སོ། ལྟུང་བ་ཡོད་པ་ལྕི་བ་རྣམས་སྡེ་ལྔ་ལ། བཤགས་པར་བྱའོ་ཞེས་བཅོས་ཏེ་དེ་ནས། ལྕི་བ་གཉིས་གཏི་མུག་དང་ལྡན་པ།